འཛམ་གླིང་གི་ས་ཕྱོགས་གང་ས་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ད་རིང་གི་ལས་རིམ་གཙོ་སྐྱོང་བ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི། བོད་ཟླ་ལྔ་པ་ཚེས་ཉི་ཤུ་རྩ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བདུན་པ་ཚེས་བཅོ་ལྔ། གཟའ་སྤེན་པའི་གི་ལས་རིམ་ཁག་རྣམ་པ་ཚོ་ལ་འབུལ་གི་ཡིན། དེ་ནས་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ཁུལ་གྱི་མཛད་འཆར་ཡི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། ཆར་པ་ཤུགས་ཆེན་བབས་པའི་རྐྱེན་གྱིས་རི་ཉིལ་བ་དང་ས་རུད་པ། ཆུ་ལོག་བརྒྱབ་པ་སོགས་ཀྱིས་མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེན་ཕོག་འདུག་པ་མ་ཟད་མི་གྲངས་བདུན་ཅུ་དོན་ལྔ་རྐྱེན་འདས་སུ་ཕྱིན་ཡོད་པ། མངའ་སྡེ་གཞུང་གིས་བརྗོད་འདུག། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་བོད་ལྗོངས་ཀྱི་ཁོར་ཡུག་ཅེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོར་ལ་འབུལ་གི་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་ལ་དྭགས་ཁུལ་གཅིག་གི་མཛད་འཆར་ཡི་སྐོར། བསོད་ནམས་ལྷ་མོ་གིས་ཕྱོགས་སྒྲིག་བྱས་པ་དེ་ཉན་རོགས།

ང་རང་ཚོ་བོད་ལ་ཡ། ད་སྔ་ས་ནས་ཨེ། ཁ་བརྡ་ཁ་ཆེ་གྲོགས་པོ་མང་པོ་ཡོད་བསྡད་པ་རེད། ཨེ། དུས་རབས་གསར་པའི་ནང་ལོགས་ལ། ད་ཨེ། ཆོས་མེད་མཁན་གྱི་མི་མང་པོ་ཅིག་གིས་ཨེ། ཅིག་གིས་ཨེ། བོད་ཀྱི་ཨེ། རིག་གཞུང་ལ་ཡ་དགའ་མོས་བྱེད་མཁན་མང་པོ་ཡོང་གི་འདུག།
ཡང་གོང་ས་མཆོག་གིས་ཆོས་ལུགས་ཚང་མས་ཕན་ཚུན་གཅེན་གཅུང་གི་འདུ་ཤེས་བཟུང་ནས་ཆོས་ལུགས་མཐུན་འབྲེལ་གནང་སྟེ་འཛམ་གླིང་ཞི་བདེ་སྐྲུན་ཐབས་གནང་རྒྱུ་གལ་ཆེན་པོ་ཡིན་སྐོར་སོགས་བཀའ་གནང་འདུག། ཁ་ཆེ་ཆོས་པ་ཚོ་ཡིན་ནའི་འདྲ། ཨེ་ནི། ད་ག་ནང་བཞིན་གྱི་མུ་སྟེགས་པའི་ཆོས་པ་ཡིན་ནའི་འདྲ། ཨེ་ནི། ཇེན་གྱི་ཆོས་པ་ཡིན་ནའི་འདྲ། ང་ཚོ་ཚང་མ་ལོག་དངོས་གནས་དྲང་གནས་ཀྱི་འཛམ་བུ་གླིང་འདི་སྒང་ལ་ཡོད་བསྡད་པའི་སྤུན་ཟླ་མི་རིགས་གཅིག་གྱུར་རེད་ང་ཚོ་ཚང་མ་ལོག་གཅིག་གིས་གཅིག་ལ་ཡར་ཕན་སེམས་ཀྱི་ཐོག་ནས་རོགས་བྱས་ཞབས་འདེགས་བསྒྲུབ་དེ་འདྲ་གཅིག་གི་ཐོག་ནས་དངོས་གནས་གཅིག་འཛམ་གླིང་ཞི་བདེ་ཟེར་ཡག་གཅིག་ཡོང་ཐུབ་ཡག་གཅིག་རེད་ཕྱི་ཡང་དེ་རིགས་སྐྱེ་ས་སེམས་སྐྱོ་གཅིག་ལ་ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་གཅིག་ཏོག་ཙམ་འཐེན་འཁྱེར་ཡོང་ཡག་བཟོ་འདྲ་གཅིག་ཡོང་གི་འདུག་པ།

ཡང་ལྷ་སའི་ཁ་ཆེ་བཱ་ཧེ་ཨེབ་ར་ཧེམ་ལགས་ཀྱིས། དེ་རིང་གོང་ས་མཆོག་མཇལ་རྒྱུ་བྱུང་བ་འདི་ནི་ཧ་ཅང་གི་ཡག་པོ་བྱུང་སོང། མཇལ་ཁའི་སྐབས་སུ་ང་རང་བོད་ལ་སླེབས་པའི་ཚོར་བ་བྱུང་ཞེས་འགྲེལ་བརྗོད་གནང་འདུག། ང་ཚོ་མཇལ་ཁ་དཔེ་ཡག་པོ་བྱུང་གནང་སོང་བ། ད་གི་སོང་ཙང་དཔེ་དགའ་པོ་བྱུང་དེ་རིང་དེ་རིང་ང་ཚོ་བོད་ལ་སླེབས་པའི་ཚོར་བ་རེད་སེམས་ན།

ཅེས་མི་སེར་གཙང་ཆེན་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མི་བསོད་ནམས་ལྷ་མོ་ཡིན། རྒྱ་ནག་གཞུང་གིས་གུང་ཐང་རིན་པོ་ཆེ་གིས་དུས་འཁོར་དབང་ཆེན་གནང་རྒྱུ་ལ་བཀག་སྡོམ་བྱས་ཡོད་པའི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་བདུན་པའི་ནང་མདོ་སྨད་བླ་བྲང་བཀྲ་ཤིས་འཁྱིལ་གྱི་བླ་མ་གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གིས་ཁོང་གི་འཁྲུངས་གཞིས་མཛོད་དགེ་ས་ཆ་རུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་སྩལ་རྒྱུའི་ཆོག་མཆན་ཐོབ་སྟེ། དབང་འགོ་བཙུགས་ལ་ཉེ་བའི་གི་སྐབས་དེར། རྒྱ་ནག་གཞུང་ནས་འདི་ལོ་ཀན་ལྷོ་ཁུལ་བཙུགས་ནས་གི། ལོ་ངོ་བདུན་ཅུ་འཁོར་བའི་གི་དུས་སྟོན་དུ་འཁེལ་གི་ཡོད་པས། དེའི་སྐབས་ལ་གཞུང་འབྲེལ་གི་ཚོགས་འདུ་ཤིན་ཏུ་མང་པོ་ཡོད་པ་སྐོར་བརྗོད་ནས་གི་དུས་འཁོར་དབང་ཆེན་གནང་རྒྱུ་དེ་བཀག་འགོག་བྱས་པར། བོད་ཕྱི་ནང་གཉིས་གཅིག་གི་འབྲེལ་ཡོད་མི་སྣ་གཉིས་ནས་གི་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། ཇར་མི་ནི་གཞུང་གིས་རྒྱ་ནག་ལ་བསྟུན་རྒྱུ་ཡི་བརྙན་འཕྲིན་ཐབས་ཇུས་ཀྱི་ཡིག་ཆ་དང་པོ་དེ་བཏོན་ཡོད་པའི་ནང། བོད་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནད་དོན་སྐོར་ལ་འཁོད་ཡོད་པའི་གནས་ཚུལ་ཐོན་གི། དེ་ཡང་ཇར་མི་ནི་གཞུང་གི་རྒྱུན་རིང་ནས་རྒྱ་ནག་ཐོག་ལ་འཛིན་པའི་གི་ཐབས་ཇུས་ཀྱི་ཡིག་ཆ་ཞིག་བཏོན་རྒྱུ་ཡིན་ཞེས་བཤད་བཞིན་པ་དེ་ཕྱི་ཟླ་བདུན་པ་ཚེས་བཅུ་བཞི་ཉིན

གསར་འགོད་རང་དབང་གི་ཐོག་ལ་འཁོད་པ་ལྟར་ན། བོད་དང་ཤིན་ཅང་ནང་ལ་སྨྲ་བརྗོད་རང་དབང་དང། གསར་འགོད་རང་དབང་གི་ཐོག་ལ་དོ་ཕོག་ཚབས་ཆེན་འགྲོ་བཞིན་པ་དང། གྲངས་ཉུང་མི་རིགས་ཐོག་ལ་དྲག་གནོན་བྱས་ནས་གི། ཁོ་ཚོ་གི་ཆོས་དད་རང་མོས་ཀྱི་ཐོག་ལ་རྩིས་མེད་རྡོག་རོལ་ཚབས་ཆེན་གཏོང་བཞིན་པའི་གི་དཀའ་ངལ་དེ་མུ་མཐུད་ནས་གི་འཕྲད་བཞིན་པ་སྐོར་བཏོན་ཡོད་པ་རེད། ཇར་མི་ནི་གཞུང་གི་རྒྱ་ནག་དང་འབྲེལ་བ་བྱེད་པའི་སྐབས་བོད་ནང་དང་ཤིན་ཅང་ཡུ་གུར་ཁ་ཆེ་མི་རིགས་དང་ཧོང་ཀོང་གི་གནས་སྟངས་བཅས་ཅིག་གི་ཐེ་བའི་གི་འགྲོ་བ་མི་ཡི་ཐོབ་ཐང་དང་མི་སྣ་བྱེ་བྲག་པ་གི་གནད་དོན་སོགས་ཅིག་གི་ཐོག་ལ་ལྟ་ཞིབ་བྱེད་རྒྱུ་ཡིན་ཅེས་འཁོད་ཡོད་པའི་གི་གནས་ཚུལ་ཐོན་གི། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པའི་བློ་སྟོན་པ་གཙོས་པའི་གི་སྐུ་ཚབ་ཚོགས་ཆུང་ཞིག་བཞུགས་སྒར་རྡ་རམ་ས་ལར་འཚམས་གཟིགས་ཕེབས་ནས་གི་དེ་རིང་བོད་མི་མང་སྤྱི་འཐུས་ལྷན་ཁང་ནང་ལ་འཚམས་གཟིགས་ཕེབས་ནས་གི་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་དང་མཇལ་འཕྲད་གནང་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་བདུན་པ་ཚེས་བཅུ་གསུམ་ནས་ཨ་རི་ཡི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་རཱ་ཛི་ཡ་མཆོག་གི་བློ་སྟོན་པ་རྒན་པ Brian Fair Russi མཆོག་དང་མཉམ་དུ་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་ལགས་བཅས་ཅིག་གི་མཉམ་དུ། བཞུགས་སྒར་རྡ་རམ་ས་ལ་བོད་མི་མང་སྤྱི་འཐུས་ལྷན་ཁང་དུ་འཚམས་གཟིགས་ཕེབས་ནས་ཀྱི་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་དང་སྤྱི་འཐུས་རྒྱུན་ལས་རྣམ་པ་དང་མཇལ་འཕྲད་གནང་ཡོད་པ་རེད། སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ནས་བོད་མི་ཡི་འཐབ་རྩོད་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་གཞིར་བཟུང་ད་བར། འཚེ་མེད་ཞི་བའི་ཐབས་ལམ་ཐོག་ནས་གཉིས་ཕན་དབུ་མའི་ལམ་གཅིག་གི་ཐབས་ལམ་ཐོག་མུ་མཐུད་ནས་གནས་བཞིན་ཡོད་ལ། འདི་ནི་འཛམ་གླིང་ཁྱོན་ཡོངས་ནས་ཀྱི་མིག་དཔེར་འོས་པ་ཞིག་ཆགས་ཡོད། གནས་སྟངས་འདི་ཡི་གི་འོག་ད་བར་ཨ་མི་རི་ཀ་གཙོས་པའི་གི་དྲང་བདེན་ལ་དགའ་བའི་གི་གཞུང་དམངས་ཚང་མ་གིས་རྒྱབ་སྐྱོར་གནང་གི་ཡོད་པ་རེད་ལ། མུ་མཐུད་ནས་གི་རྒྱབ་སྐྱོར་ཡོང་བའི་གི་འབོད་སྐུལ་དུ། ཨ་མི་རི་ཀ་གིས་ད་བར་བོད་དོན་བདེན་མཐའ་གསལ་ཐབས་ཡི་ཆེད་དུ་རྒྱབ་སྐྱོར་མུ་མཐུད་ནས་ཀྱི་གནང་མུས་ལ་ཐུགས་རྗེ་ཆེ་ཞུས་ཡོད་པ་རེད། ལྷག་པར་དུ་ཁོང་གིས་ད་ལྟ་བོད་ནང་གི་ཛ་དྲག་གི་གནས་སྟངས་སྤྱི་དང་ཉེ་བའི་གི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གི་སྲིད་བྱུས་འོག་བོད་པའི་གི་བྱིས་པ་མང་དག་ཞིག་རྒྱ་རིགས་ཅན་དུ་བསྒྱུར་རྒྱུ་ཡི་ཆེད་དུ་རྒྱ་ནག་གཞུང་གིས་བཙུགས་པའི་གི་གཏན་འཇགས་སློབ་གྲྭ་ཡི་ནང་ལ་བཙན་ཤེད་ཀྱི་ཐོག་ནས་བཅུག་བཞིན་པའི་གི་གནས་སྟངས་སོགས་ཅིག་གི་སྐོར་ཞུས་ཡོད་པའི་གི་གནས་ཚུལ་ཐོན་གི་ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི་བྷི་ལིན་ཀིན་མཆོག་གིས་རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོ་ཡི་མངའ་ཁུལ་གྱི་བརྟན་ལྷིང་སྲུང་སྐྱོབ་བྱེད་དགོས་པ་དེ་གལ་ཆེན་པོ་ཡིན་པ་སྐོར་གསལ་སྟོན་གནང་ཡོད་པའི་གནས་ཚུལ་ཐོན། དེ་ཡང་རོ་ཏྲ་སཱི་ལས་ཁང་གིས་ཧིན་རྡུ་ནི་ཤི་ཡ་གི་རྒྱལ་ས་ཇ་ཀར་ཏ་ནས་ཚེས་བཅུ་བཞི་ཉིན་གནས་ཚུལ་སྤེལ་གསལ་ལྟར་ན། ཨ་མི་རི་ཀ་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི་བྷི་ལིན་ཀིན་མཆོག་གིས་རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོ་ཡི་མངའ་ཁུལ་གྱི་བརྟན་ལྷིང་དང་སྲུང་སྐྱོབ་བྱེད་དགོས་པ་དེ་གལ་ཆེན་པོ་ཞིག་ཡིན་ཅིང། དེའང་འཛམ་གླིང་རྒྱལ་ཁབ་ཚང་མ་གི་ནུས་པ་མཉམ་སྤུངས་ཀྱི་ཐོག་ནས་བྱང་ཀོ་རི་ཡ་གི་ཉེ་ཆར་སླར་ཡང་གླིང་ཕྲན་གཅིག་ནས་གཅིག་བར་སྙོབ་ཐུབ་པའི་གི་མེ་ཤུགས་འཕུར་མདའ་ཚོད་ལྟ་བྱས་པ་དེ་ཡི་གི་ཉེན་ཁ་རིགས་མི་ཡོང་བའི་གི་ཆེད་དུ་ཚང་མ་གི་འབད་བརྩོན་བྱེད་དགོས་པ་སྐོར་ནན་བརྗོད་བྱས་ཡོད་པ་རེད། གཞན་ཡང་ཁོང་གིས། ང་ཚོ་གིས་ལྷོ་རྒྱ་ནག་རྒྱ་མཚོ་དང་ཤར་རྒྱ་ནག་རྒྱ་མཚོ་གི་མངའ་ཁུལ་དུ་མཚོ་གྲུ་རང་དབང་གི་ཐོག་ནས་འགྲོ་བསྐྱོད་བྱེད་རྒྱུ་ལ་སྲུང་སྐྱོབ་བྱས་ནས་ཐའེ་ཝན་མཚོ་འགག་གི་ཞི་བདེ་དང་བརྟན་ལྷིང་སྲུང་སྐྱོབ་བྱེད་དགོས་པ་དེ་གལ་ཆེན་པོ་རེད་ཅེས་གསུངས་ཡོད་པའི་གནས་ཚུལ་ཐོན་ཡོད། ཧོང་ཀོང་ནང་གི་མི་སྣ་ཉིས་སྟོང་བརྒྱད་བརྒྱ་ལྷག་ཙམ་ཞིག་གིས་མི་སྒེར་གཅིག་གི་གསང་དབང་གི་གནས་ཚུལ་ཁག་དྲ་ཐོག་ལ་ཡོངས་བསྒྲགས་ཁྱབ་སྤེལ་བྱས་པ་དང། འདི་ནི་རྒྱ་ནག་དམར་ཤོག་གཞུང་གི་ཆ་འཕྲིན་དམག་འཐབ་དང་སོ་སོ་གི་སྲིད་དབང་སྲ་བརྟན་གྱི་ཆེད་དུ་དམིགས་པ་ཞིག་ཡིན་སྲིད་པ་རེད་ཅེས་ཞིབ་འཇུག་པ་ཚོ་གིས་བརྗོད་ཀྱི་ཡོད་པ་རེད། དེ་ཡང་ཉེ་ཆར་རིག་གཞུང་ཞིབ་འཇུག་སྙན་ཐོ་ཞིག་འདོན་སྤེལ་བྱས་པའི་ནང་ཧོང་ཀོང་ནང་གི་ཉེས་ཅན་པ་རྒྱ་ནག་ལ་ཕྱིར་སློག་བྱས་པ་དེར་ངོ་རྒོལ་གྱི་ལས་འགུལ་དེའི་ནང་གི་མི་སྣ་ཉིས་སྟོང་བརྒྱད་བརྒྱ་ལྷག་ཙམ་ཞིག་ལ་མི་སྒེར་སོ་སོ་ཡི་གསང་དབང་གི་གནས་ཚུལ་ཁག་དྲ་རྒྱ་ཐོག་ལ་ཡོངས་བསྒྲགས་ཁྱབ་སྤེལ་བྱས་པ་དེ་ནི། རྒྱ་ནག་གཞུང་གི་ཆ་འཕྲིན་དམག་འཐབ་དང་འབྲེལ་བ་ཡོད་སྲིད་པ་རེད། དེ་ནི་གཙོ་བོ་དེ། རྒྱ་ནག་དམར་ཤོག་གཞུང་གིས་རང་ཉིད་ཀྱི་སྲིད་དབང་སྲ་བརྟན་གཏོང་ཐབས་ལ་དམིགས་པ་ཞིག་ཡིན་པར་སྐོར་ཞིབ་འཇུག་པ་ཚོ་གིས་བརྗོད་ཀྱི་ཡོད་པ་རེད། ད་རེས་མི་སྒེར་སོ་སོ་གི་གསང་བ་གི་གནས་ཚུལ་ཁག་དྲ་རྒྱ་ཐོག་ལ་སྤེལ་ས་གི་དྲ་རྒྱ་དེ་ཕྱི་ལོ་ཉིས་སྟོང་བཅོ་དགུ་ལོར་ཧོང་ཀོང་ནང་གི་ཉེས་ཅན་པ་རྒྱ་ནག་ལ་ཕྱིར་ལོག་བྱེད་པའི་གི་ངོ་རྒོལ་གི་ལས་འགུལ་དེ་ནས་འགོ་ཚུགས་པ་ཞིག་ཡིན་ན་ཡང་ད་ལྟ་དྲ་རྒྱ་འདི་སྒོ་བརྒྱབ་ཚར་ཡོད་ན་ཡང་མི་སྒེར་སོ་སོ་གི་གསང་བ་གི་གནས་ཚུལ་ཁག་ད་ལྟ་ཡང་དྲ་རྒྱ་ཐོག་ལ་བལྟ་རྒྱུ་ཡོད་པ་རེད་གི། གནས་ཚུལ་དེ་ཡི་སྐོར་ལ་ཕུའུ་ཐང་ཟེར་བའི་ཁོང་གིས་གསུངས་ན། མི་སྒེར་སོ་སོ་གི་གནས་ཚུལ་ཁག་དྲ་ཐོག་ལ་ཡོངས་གྲགས་བྱེད་པ་དེ་ནི་ངོ་མ་གི་བསམ་པ་ནང་ལ་གནོན་ཤུགས་ཆེན་པོ་ཞིག་གི། དེ་ཡི་ནང་ནས་སྔོན་ལ། ང་ཁང་པ་ག་ན་བསྡད་ཡོད་མེད་དང། ལས་ཀ་གང་བྱས་ཡོད་མེད། ང་གི་མིང་དང་ལོ། སྐྱེས་ཚེས་བཅས་ཚང་མ་དེ་ཡོངས་གྲགས་ཡི་ཐོག་ནས་བལྟ་ཐུབ་གི་འདུག་དེ་ཡི་ཐོག་ནས་མི་སྒེར་གཅིག་གི་བདེ་འཇགས་ཡི་ཐོག་ལ་ཉེན་ཁ་ཧ་ཅང་ཆེན་པོ་ཞིག་རེད་ཅེས་གསུང་གི་ཡོད་པ་རེད། རྒྱ་ནག་གཞུང་གི་ཆ་འཕྲིན་དམག་འཐབ་དེ་ཡི་གི་ཐོག་ནས་མི་སྒེར་གཅིག་གི་གསང་བ་ཁག་དྲ་ཐོག་ལ་ཡོངས་གྲགས་བྱས་པ་དེ་ཡི་གི་བརྒྱུད་ནས་རྒྱ་ནག་དམར་ཤོག་གཞུང་ལ་ངོ་རྒོལ་རྒྱག་མཁན་དང་འགྲོ་བ་མི་ཡི་ཐོབ་ཐང་དོན་གཉེར་བ་སོགས་ཅིག་གི་ཐོག་ལ་ཚོད་འཛིན་བྱེད་ཐབས་ཀྱི་ཐབས་ཇུས་ཤིག་རེད་ཅེས་ཞིབ་འཇུག་པ་ཚོ་གིས་གསུང་གི་ཡོད་པའི་གི་གནས་ཚུལ་ཐོན་གི།

རྒྱ་གར་བྱང་ཕྱོགས་ཁུལ་དུ་བསྟུད་མར་ཆར་བ་ཤུགས་ཆེན་བབས་པའི་རྐྱེན་གྱིས་རི་ཉིལ་བ་དང་ས་རུད་པ། ཆུ་ལོག་བརྒྱབ་པ་སོགས་ཀྱིས་མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེན་ཕོག་འདུག་པ་མ་ཟད་ཆར་ཞོད་ཀྱི་རྐྱེན་གྱིས་སྤྱི་ཟླ་བདུན་པའི་ཚེས་སུམ་ཅུ་ཉིན་ཧི་མ་ཅལ་མངའ་སྡེའི་ནང་མི་གྲངས་བདུན་ཅུ་དོན་ལྔ་རྐྱེན་འདས་སུ་ཕྱིན་ཡོད་པ་མངའ་སྡེ་གཞུང་གིས་བརྗོད་འདུག་ཧི་མ་ཅལ་མངའ་སྡེའི་ནང་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་བཞུགས་སྒར་རྡ་རམ་ས་ལར་ཚུད་པའི་བོད་མིའི་གནས་སྡོད་བྱ་ཡུལ་ས་ཁུལ་མི་འདྲ་བ་བཅུ་བཞི་ཡོད་པའི་ཁྲོད། ཀུ་ལུ་མ་ན་ལི་ཁུལ་གྱི་བོད་མི་གནས་ཡུལ་ས་ཁུལ་ཁག་ཏུ་སྤྱི་ཟླ་བདུན་པའི་ཚེས་བདུན་ནས་བཟུང་ཉིན་གྲངས་བཞི་བསྟུད་མར་ཆར་བ་ཤུགས་ཆེན་བབས་པའི་རྐྱེན་གྱིས་བོད་མིའི་སྡོད་ཁང་དང་གཞུང་ལམ་སོགས་ལ་གནོད་སྐྱོན་ཕོག་ཡོད་པར་བརྟེན་འདི་ཚེས་བཅུ་གཉིས་ཉིན་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ནས་གནོད་སྐྱོན་ཕོག་པའི་བོད་མི་ཚོར་ཧིན་སྒོར་འབུམ་ལྔ་ཡི་རོགས་སྐྱོར་གནང་ཡོད་པ་ཀུ་ལུ་རྫོང་གི་ཁྱབ་ཁོངས་སུ་ཡོད་པའི་དོ་བི་བོད་མིའི་གཞིས་ཆགས་ཀྱི་ས་གནས་འགོ་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དུ་མ་དེ་ཁ་སང་ཁེ་ཉི་མ་རུ་ཁོ་ཚོ་བ་ཡ་ཏག་སོགས་བཏང་ཤག། ཨ་དེ་གང་ཐུབ་གོ་ཤག་རྒྱབ་སྟངས་ལམ་ལུགས་བྱེད་རེ་བ་ལ་དེ་ང་ཚོ་གི་ཆ་རྐྱེན་བསྐྲུན་ཚར་བ་རེད་ཁང་པའི་ནང་ལ་ཁང་ས་སོ་སོའི་གི་དོ་བདག་སོ་སོའི་ཁང་པ་བྱེད་རེ་བ་ཆུ་གི་ཆ་ཚང་ཟས་པ་བྱེད་རེ་བ་ལོ་ས་ག་ཅིག་བྱེད་ནས་ཁང་པའི་ནང་ལ་ཆུ་དང་བྱེ་མ་ཁེངས་བྱེད་པའི་གནས་སྟངས་གཉིས་པ་དེ་རེད་གསུམ་པ་དེ་དུས་དེའི་སྐབས་ལ་ར་བ་ལོ་རྒན་གོག་རྣམས་ལ་བཟའ་བཅའི་རིགས། ཉི་མ། བཞི། ལྔ་ང་ཚོ་བཟའ་བཅའ་གྲ་སྒྲིག་ཞུས་པ་རེད། དེང་གི་ལམ་སྟོན་བཅས་དེང་གི་འགྲོ་སོང་བཅས་རེ་བ་བཟའ་བཅའི་རིགས་ཨོ་དེ་འདྲ་ཚང་མ་བགོ་འགྲེམས་ཞུས་ཡོད་རེད། ཆ་ཚང་ལ་ས་ཆ་གསུམ་ཆ་ལ། ས་གནས་འགོ་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་ཀྱིས་ད་རེས་ཀུ་ལུ་མ་ན་ལི་ཁུལ་དུ་གནོད་སྐྱོན་ཕོག་པའི་བོད་མི་གནས་ཡུལ་ས་ཁུལ་ལྟེ་བ་གསུམ་བྱུང་ཡོད་པ་ལས་ཀུ་ལུ་གཡུ་ལོ་བཀོད་དང། དོ་བི་བོད་མི་གཞིས་ཆགས། དེ་བཞིན་མེ་ལེ་བཅོ་ལྔ་ཡི་གྲོང་ཚན་བཅས་ཡིན་པ་གསུངས་པ་དང་སྦྲགས་ཆར་ཞོད་ཀྱི་གོད་ཆག་དེའི་ཁྲོད་བོད་མིའི་རྒྱུ་དངོས་དང་སྡོད་ཁང་ལ་གནོད་སྐྱོན་ཕོག་ཡོད་པ་ལས་སྲོག་སྐྱོན་བྱུང་བའི་གནས་ཚུལ་རིགས་བྱུང་མེད་པ་དང། ད་ལྟའི་ཆར་ཁུལ་འདི་ཡི་གནས་སྟངས་ཡག་ཏུ་འགྲོ་བཞིན་ཡོད་པའང་འགྲེལ་བརྗོད་གནང་བྱུང། ད་ལྟ་བར་དུ་མིའི་སྲོག་དང་རྐང་ཆག་ལག་ཆག་སོགས་མཆེད་མ་བྱུང་བ་རེད། འདི་གཞིས་ཆགས་ཀྱི་རྡོ་སྦིས་གཞིས་ཆགས་ནང་དུད་ཚང་དགུ་བཅུ་གོ་གཅིག་ཡོད་རེད་མི་འབོར་བརྩིས་ན་སུམ་བརྒྱ་སུམ་ཅུ་སོ་གསུམ་ཡོད་རེད་ཆུ་དང་བྱེ་མ་གི་ཕུང་རྗེས་ཁང་པའི་ནང་འདུས་པ་ལ་དུད་ཚང་སོ་གསུམ་བྱུང་ཞུ་ཡས་ཡིན། ཀུ་ལུ་གཡུ་ལོ་གི་གནས་སྟངས་དེ་རེད་མི་བཟང་རྩེ་བའི་ནང་དུད་ཚང་དགུ་བཅུ་གོ་ལྔ་ཡོད་རེད་མི་འབོར་ཉིས་བརྒྱ་བདུན་ཅུ་དོན་བརྒྱད་ཡོད་རེད། ཏང་ཁང་པའི་རྨང་གཞི་སློག་པ་བཅས་བདུན་བྱུང་བ་རེད་ཁང་པའི་གི་རྨང་གཞི་ཡོད་རེད་བ་ལོ་ཆུ་དང་བྱེ་མ་གང་བ་དུད་ཚང་གཉིས་བཅས་བསྡོམས་པའི་འདི་འདྲའི་གནས་སྟངས་རེད་ད་མེ་ལི་བཅོ་ལྔའི་གྲོང་ཚོ་ལ་དུད་ཚང་བཅོ་ལྔ་ཡོད་རེད་མི་འབོར་ལྔ་བཅུ་ང་གཅིག་ཡོད་རེད་ད་ཁང་པའི་གི་རྨང་གཞི་དང་ཁང་པའི་གི་ཟུར་ཁག་ཁྱེར་བ་ལ་དུད་ཚང་དྲུག་ཡོད་རེད་ཆུ་དང་བྱེ་མ་གང་བ་ལ་དུད་ཚང་གཅིག་ཡོད་རེད་ད་འདིའི་གནས་སྟངས་འདི་འདྲ་རེད། ཡང་འདི་དང་ཕྱོགས་མཚུངས་རྒྱ་གར་རྒྱལ་ས་ལྡི་ལི་ཁུལ་དུ་དྲག་ཆར་བསྟུད་མར་བབས་ནས་ཆུ་ལོག་བརྒྱབ་སྟེ་ལྡི་ལི་ཡ་མུ་ན་གཙང་པོ་རྒྱུག་ཡུལ་ཉེ་འཁྲིས་སུ་ཆགས་པའི

མི་མང་རྣམས་ལ་ཐུགས་གསོ་མཛད་དེ་རོགས་དངུལ་ཞལ་འདེབས་གསོལ་སྩལ་མཛད་ཡོད་པ་རེད། ཞུ་བ་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་བོད་ཀྱི་གི་ཁོར་ཡུག་ཞེས་པའི་གི་ལེ་ཚན་འདི། ཚེ་དབང་ནོར་བུ་གིས་ཕྱོགས་སྒྲིག་བྱས་པ་འདི་ཉན་རོགས།
གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། ད་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནི། རྒྱ་ནག་གཞུང་གིས། གློག་གི་ནུས་ཤུགས་བཟོ་འདོན་གྱི་ཆེད་དུ་བོད་མཐོ་སྒང་གི་ཐོག་འཛམ་གླིང་གི་ཉི་འོད་དང་ཆུ་ཤུགས་གློག་འདོན་ཟུང་འབྲེལ་གྱི་ལས་གྲྭ་གཞི་རྒྱ་ཆེ་ཤོས་དང་མཐོ་ཤོས་དེ་ནས་གློག་བཟོ་སྐྲུན་བྱེད་འགོ་བཙུགས་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ད་རེས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་ལྔ་སྟེ་གཟའ་ཉི་མའི་ཉིན South China Morning Post འམ་ལྷོ་རྒྱ་ནག་རྒྱ་མཚོའི་སྔ་དྲོའི་ཕོ་ཉ་ཟེར་བའི་གསར་འགྱུར་ལས་ཁུངས་དང་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ཞིག་གི་ནང་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱ་ནག་གཞུང་གིས་འཛམ་གླིང་ནང་ཉི་འོད་ཀྱི་ནུས་ཤུགས་དང་གློག་བཟོ་འདོན་གཉིས་ཟུང་འབྲེལ་གྱི་ཐོག་གློག་ཤུགས་མཁོ་འདོན་བྱེད་པའི་ལས་གྲྭ། གཞི་རྒྱ་ཆེ་ཤོས་དང་མཐོ་ཤོས་དེ་ནི་ད་རེས་ཉེ་ཆར་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་ལྔ་སྟེ་གཟའ་ཉི་མའི་ཉིན་ནས་གློག་ཤུགས་མཁོ་འདོན་བྱེད་འགོ་བཙུགས་ཡོད་པ་དང། ཟི་ཁྲོན་ཞིང་ཆེན་དཀར་མཛེས་ས་ཁུལ་གྱི་ཡ་ཅང་རྫོང་ཟེར་བ་དེའི་རི་རྒྱུད་ཀྱི་ས་ཁུལ་གྱི་བོད་སྐད་དུ་ཉག་ཆུ་གཙང་པོ་ཟེར་བ་དང་རྒྱ་སྐད་དུ་ཡ་ལུང་གཙང་པོ་ཟེར་བའི་ཐོག་བརྒྱབ་ཡོད་པ་དང། ཉག་ཆུ་གཙང་པོ་དེ་ནི་འབྲི་ཆུའི་ཆུ་ལག་ཞིག་ཀྱང་ཡིན་པ་རེད། དེ་ནི་བོད་མཐོ་སྒང་གི་ཤར་ཕྱོགས་ཁུལ་གྱི་ཀེ་ལ་ཟེར་བ་དེ་ལ་གློག་ཤུགས་བཟོ་སྐྲུན་བྱེད་པའི་ལས་གྲྭ་དེ་ནི་འཛམ་གླིང་ནང་ཉི་འོད་དང་ཆུ་ཤུགས་གློག་འདོན་གཉིས་ཟུང་འབྲེལ་གྱི་གློག་མཁོ་འདོན་བྱེད་པའི་ལས་གྲྭ་གཞི་རྒྱ་ཆེ་ཤོས་དེ་ཡིན་པའི་སྐོར་གནས་ཚུལ་སྤེལ་གདའ། གློག་ཤུགས་མཁོ་འདོན་བྱེད་པའི་ལས་གྲྭ་དེ་ལ་ཉི་འོད་ཀྱི་ཀླུ་ཤོག། Gigawatt།

དེའི་ཐོག་ནས་ལོ་རེར་མི་གྲོང་འབུམ་བདུན་གྱི་གློག་གི་དགོས་མཁོ་དེ་སྐོང་ཐུབ་པ་དང་གཅིག་མཚུངས་ཡིན་པའི་གནས་ཚུལ་སྤེལ་གདའ། དེ་ནི་རྒྱ་ནག་གཞུང་གིས་གློག་གི་ནུས་ཤུགས་བཟོ་འདོན་གྱི་ཆེད་དུ་བོད་མཐོ་སྒང་གི་ས་ཐོག་ཏུ་འཛམ་གླིང་གི་ཉི་འོད་དང་ཆུ་ཤུགས་གློག་འདོན་ཟུང་འབྲེལ་གྱི་ལས་གྲྭ་གཞི་རྒྱ་ཆེ་ཤོས་དེ་བཟོ་བསྐྲུན་བྱས་པའི་གནས་ཚུལ

དམིགས་བསལ་གྱི་ད་ཅིག་བོད་ནང་ལོགས་ལ་ཡ་ཨ་བོད་ནང་ལོགས་ཀྱི་ཕུལ་བྱུང་གཙོ་ལ་ཡ་ཕན་ཐོགས་ཡ་ད་ག་ནང་བཞིན་གྱི་བོད་ཀྱི་ཁོར་ཡུག་ལ་སོགས་པ་ལ་ཡ་ཨ་ཅིག་གནོད་འཚེ་མ་ཡོང་བ། དེ་འདྲས་ཀྱི་ཨ་ནི་གནད་དོན་ཐོག་ནས་བསམ་བློ་གཏང་བ་ཡིན་པ་ཡིན་ན་ནི་ཨ་འདིས་ཨ་ནི་ཅིག་ཅིག་རྒྱ་ནག་གིས་བཤད་ཡག་དང་ཧ་ཅང་གི་ཐ་དད་ཅིག་ཆགས་ཏེ་ཡོད་རེད་བསམ་གྱི་འདུག་ད་གནད་དོན་གསུམ་གྱི་ཐོག་ནས་ད་ཅིག་དབྱེ་ཞིབ་འདྲ་པོ་ཅིག་བྱས་པ་ཡིན་པ་ཡིན་ན། དང་པོ་འདི་ལ་ཡ་ད་ལྟ་བར་དུ་ཨ་ནི་ཅིག་རྒྱ་ནག་གིས་བོད་ནང་ལོགས་ལ་ཡ་འཛུགས་སྐྲུན་བྱས་པའི་ལས་གཞི་ག་རེ་རོགས་ག་རེ་རོགས་ཅིག་ཡིན་པ་ཡིན་ནའི་ལས་ཨ་ནི་དོན་དམ་པའི་ཐོག་ལ་ཡ་བོད་མི་རིགས་དང་བོད་མི་དམངས་ལ་ཡ་ཕན་ཐོགས་པའི་ལས་གཞི་དེ

ད་ལྟའི་གི་རྒྱ་ནག་གིས་བཤད་ཡག་ལ་ཡ་ཅིག་ཆེས་མཐོ་ཤོས་དང་ཆེ་ཤོས་ཀྱི་ཉི་འོད་ཟུང་འབྲེལ་གྱི་གློག་ཁང་འདི་ཡིན་པ་ཡིན་ནི་ལས་ཅིག་བོད་ཀྱི་ནང་ལོགས་ལ་ད་ག་ནང་བཞིན་གྱི་གློག་ཁང་འདི་རྒྱབ་ས་གི་གཡས་གཡོན་གྱི་ཅིག་མི་མང་ལ་ཡ་ཕན་ཐོགས་ཡོད་རེད་ཅེས་ལབ་པ་ཡིན་པ་ཡིན་ན་ནི་ཧ་ཅང་གི་བཤད་ཁག་པོ་ཅིག་དང་ཐེ་ཚོམ་ཤུགས་ཆེན་པོ་ཅིག་ཆགས་ཏེ་ཡོད་རེད་བསམ་གྱི་འདུག། ཡང་རྒྱ་ནག་གཞུང་གིས་བོད་མཐོ་སྒང་ཤར་ཕྱོགས་ཁུལ་དུ་ཉི་འོད་དང་ཆུ་ཤུགས་གློག་འདོན་གྱི་ལས་གྲྭ་ཀེ་ལ་ཟེར་བ་དེ་རྒྱབ་ཡུལ་ཐད་ནས་རྒྱ་མཚོ་ནས་བརྩིས་ན། མི་ཊར་བཞི་སྟོང། དྲུག་བརྒྱ་ཙམ་གྱི་ས་ལ་ཆགས་པའི་སི་ཁྲོན་ཞིང་ཆེན་དཀར་མཛེས་ས་ཁུལ་གྱི་ཡ་ཅང་རྫོང་ཟེར་བ་དེ་རི་རྒྱུད་ཀྱི་ས་ཁུལ་དེ་ལ་བརྒྱབ་ཡོད་པ་དང། ལས་གྲྭ་དེ་ནི་འཛམ་གླིང་ནང་གི་གྲོང་ཁྱེར་ཆེ་ཤོས་ལྷ་ས་ལས་མི་ཊར་གཅིག་སྟོང་ལྷག་གི་མཐོ་ས་ལ་ཆགས་ཡོད་པ་ལ་བརྟེན་ནས་ལས་གྲྭ་དེ་ནི་འཛམ་གླིང་ནང་མཐོ་སྒང་དུ་ཆགས་པའི་ལས་གྲྭ་དམིགས་བསལ་བ་ཞིག་ཆགས་བཞིན་ཡོད་པ་རེད། ད་རེས་རྒྱ་ནག་གཞུང་གིས་ཉི་འོད་ཀྱི་ནུས་ཤུགས་དང་ཆུ་ཤུགས་ཟུང་འབྲེལ་གྱི་ཐོག་ནས་གློག་གི་ནུས་ཤུགས་མཁོ་འདོན་བྱེད་པའི་ཆེད་དུ་གསར་འཛུགས་བྱས་པའི་ལས་གྲྭ་དེའི་ཐོག་ནས་གཙང་པོ་དེའི་རིང་ཚད་ཀི་ལོ་མི་ཊར་གཅིག་སྟོང་ལྔ་བརྒྱ་ཙམ་གྱི་རྒྱུད་དུ་གནས་པའི་ཁྱིམ་ཚང་ས་ཡ་བརྒྱ་ལྷག་ཙམ་ལ་དགོས་ངེས་ཀྱི་གློག་གི་དགོས་མཁོ་དེ་བསྐྲུན་ཐུབ་པ་ཡོང་གི་ཡིན་པ་དང། མི་གྲོང་དེ་དག་ནི་ཨ་རིའི་ཁྱོན་ཡོངས་ཀྱི་མི་གྲོང་དང་ཕལ་ཆེར་གཅིག་མཚུངས་ཆགས་བཞིན་ཡོད་པའི་གནས་ཚུལ་སྤེལ་གདའ་དེ་ནི་རྒྱ་ནག་གཞུང་གིས་བོད་དེ་དྲག་པོའི་དམག་གི་ཐོག་ནས་བཙན་འཛུལ་བྱས་ཡོད་ཀྱང་རྒྱ་ནག་གཞུང་གིས་བོད་དེ་ཞི་བའི་ཐོག་ནས་བཅིངས་འགྲོལ་གཏོང་ལུགས་ཀྱི་གནས་ཚུལ་དྲིལ་བསྒྲགས་བྱེད་བཞིན་པ་དང། དེ་བཞིན་བོད་དེ་རྒྱ་ནག་གི་དབང་ཆའི་འོག་བཅུག་ནས་བཟུང་སྟེ་བོད་ནང་ཡར་རྒྱས་གཏོང་ལུགས་དང་དེ་བཞིན་ཉིས་སྟོང་ལོ་ཙམ་ནས་བཟུང་སྟེ་རྒྱ་ནག་གཞུང་གི་ནུབ་ཕྱོགས་གསར་སྤེལ་ཆེན་མོ་ཟེར་བའི་སྲིད་ཇུས་ཀྱི་འོག་ཏུ་བོད་མི་མང་གི་འཚོ་བ་ཡར་རྒྱས་གཏོང་བ་དང་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱེད་པའི་སྐོར་རྒྱ་ནག་གཞུང་གིས་དྲིལ་བསྒྲགས་བྱེད་བཞིན་ཡོད་ཀྱང། དོན་དངོས་སུ་བོད་ནང་གི་བོད་མིའི་གནས་སྟངས་དང་བོད་ཀྱི་ཁོར་ཡུག་སོགས་ཀྱི་གནས་སྟངས་ཐོག་ལ་དེ་ལས་ལྡོག་པའི་གནས་ཚུལ་ག་འདྲ་བྱུང་ཡོད་པའི་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་རྗེ་ཆུང་ལགས་ཀྱིས་ཉམས་ཞིབ་གནང་བའི་ཐོག་ནས་ངོ་སྤྲོད་གནང་དོན་ལ། དཔེར་ན་ཆ་བཞག་པ་ཡིན་པ་ཡིན་ན་ཨ་ནི་ཅིག་ཉིས་སྟོང་ལོ་ལ་ཡར་ལྟ་ཉིས་སྟོང་གཅིག་ལོ་ནས་འགྲིག་འགྲོ་བ་རྒྱ་ནག་གི་ཨ་ནི་ཅིག་ལས་གཞི་སྤེལ་བའི་གི་ནུབ་རྒྱུད་ཐོན་སྐྱེད་ཆེན་མོ་ཟེར་བྱས་ནས་ད་སྐད་གྲགས་ཅན་གྱི་ལས་གཞི་དེ་ཨ་ནི་བོད་ལ་སོགས་པ་གི་ད་དེའི་གཡས་གཡོན་གྱི་ས་ཁུལ་དུ་ཡར་རྒྱས་བཏང་ཡག་གི་ཨ་ནི་ཅིག

ཉི་ཤུ་ཙམ་མཁོ་འདོན་བྱེད་ཐུབ་བཞིན་ཡོད་པ་དང་དེ་ནི་སྤྱི་ལོ་ཉིས་སྟོང་སུམ་ཅུ་ནང་ཚུན་གློག་ཤུགས་གྷི་གྷ་ཝཱཊ་ཐེར་འབུམ་ལྔ་བཅུ་ཙམ་མཁོ་འདོན་བྱེད་ཐུབ་པའི་ཚོད་དཔག་བྱེད་བཞིན་ཡོད་པ་དང། དེ་བཞིན་ནུས་ཤུགས་གཙང་མའི་ལས་གཞི་དེ་ཆ་ཚང་གྲུབ་ཚར་བའི་རྗེས་སུ་དེའི་ཐོག་ནས་གློག་ཤུགས་གྷི་གྷ་ཝཱཊ་ཐེར་འབུམ་བརྒྱ་ལྷག་ཕལ་ཆེར་མཁོ་འདོན་བྱེད་ཐུབ་པར་བརྟེན་ནས་ལོ་རེར་གློག་ཤུགས་ཀི་ལོ་ཝཱཊ་ཚད་སྟོང་ཕྲག་བརྩིས་པ་ཆུ་ཚོད་ཐེར་འབུམ་སུམ་བརྒྱ་ཙམ་མཁོ་འདོན་བྱེད་པའི་ཚོད་དཔག་བྱས་ཡོད་པར་བརྟེན་ནས་ཁྱིམ་ཚང་ས་ཡ་བརྒྱ་ཙམ་ལ་གློག་གི་དགོས་མཁོ་འདང་ངེས་ཆགས་རྒྱུ་ཡིན་པ་རྒྱ་ནག་གི་གཞུང་འབྲེལ་གྱི་ཤིན་ཧྭ་གསར་འགྱུར་ལས་ཁུངས་སོགས་ཀྱིས་གནས་ཚུལ་སྤེལ་འདུག་ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང། རྒྱ་ནག་གཞུང་གིས་གློག་གི་ནུས་ཤུགས་མཁོ་འདོན་གྱི་ཆེད་དུ་བོད་མཐོ་སྒང་གི་ཐོག་འཛམ་གླིང་གི་ཉི་འོད་དང་ཆུ་ཤུགས་ཟུང་འབྲེལ་གྱི་ལས་གྲྭ་གཞི་རྒྱ་ཆེ་ཤོས་དང་མཐོ་ཤོས་དེ་ནས་གློག་བཟོ་སྐྲུན་བྱེད་འགོ་ཚུགས་ཡོད་པའི་སྐོར་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལགས། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར